དེ་ནས་ད་འདི། ཤེས་བཞིན་གཉིས་ཟེར་གྱི་དེ་རེད། ང་ཚོ། ཤེས་བཞིན་སུམ་ཅུ་སོ་གཉིས་མཁྱེན་རྒྱུ་ཉེར་དྲུག་ཤེས་བཞིན་པ་གཉིས་ཟེར་གྱི་སྦྱོར་བ། དེ་ནི་ད་ལྟ་འདི་ཁ་དོག་དེ་ལ་ནི་ཤེས་བཞིན་པ་གཉིས་དེ། ནམ་མཁའ་དང་རྣམ་ཤེས་ཁམས་གཉིས་པོ་དེ་རེད། ནམ་མཁའི་ཁམས་དང་རྣམ་ཤེས་ཁམས་གཉིས་པོ་དེ་ད་ལྟ་ཤེས་བཞིན་པ་དེ། གཞུང་འདིའི་ཁོངས་སུ། བུ་ག་ནམ་མཁའི་ཁམས་ཞེས་བྱ་སྣང་དང་མུན་པ་དག་ཡིན་ལོ་ཟག་དང་བཅས་པའི་རྣམ་ཤེས་ནི་རྣམ་ཤེས་ཁམས་ཡིན་སྐྱེ་བའི་རྟེན་ཤོ་ལོ་ཀ་གཅིག་འདུག་བ་ཤོ་ལོ་ཀ་གཅིག་པོ་དེ་གའི།